ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཉེ་ཆར་ཕྱི་ཟླ་བཅུ་པ་ཡི་ཚེས་བཅུ་གཅིག་ཉིན Microsoft མཉེན་ཆས་བཟོ་ཚོང་ཁང་གི་གཞུང་འབྲེལ་དྲ་ཚིགས་ཐོག།

ཨ་ནེ་ཉེ་ཆར་ད་ལྟ་དེ Microsoft མཉེན་ཆས་བཟོ་ཚོང་ཁང་གིས་ཁོ་རང་ཚོ་གི་ཡིག་སྒྱུར་གི་མཉེན་ཆས་དེའི་ཐོག་ལ་བོད་ཡིག་དེ་གསར་སྣོན་བྱས་འདུག། ཨ་ནེ་བོད་ཡིག་གསར་སྣོན་བྱས་པ་དེ་གིས་བོད་སྐད་ཡིག་ལ་ཅིག་ཕན་ཐོགས་དང་ཤུགས་རྐྱེན་འདྲ་བོ་ཅིག་ག་འདྲ་འདྲ་བོ་ཅིག་ཐེབས་ཀྱི་རེད་དགོངས་ཀྱི་ཡོད་ན་དེ་སྐོར་ལ་དགོངས་ཚུལ་ཅིག་གསུང་རོགས་བྱེད་དང། ད་ད་ལྟ Microsoft གི་མཉེན་ཆས་ལྷག་པར་དུ་ཁ་པར་ནང་ལ་བེད་སྤྱོད་གཏང་མཉེན་ཆས་ནང་ལ། བོད་ཀྱི་ཡིག་སྒྱུར་གྱི་མ་ལག་དེ་བཅུག་འདུག་འདི་བཅུག་ནས་སྐད་ཡིག་ཕྱི་རྒྱལ་སྐད་ཡིག་མང་པོ་ཤོད་ཅིག་དང་མཉམ་དུ་བོད་ཡིག་ཕར་ཚུར་ཡིག་སྒྱུར་བྱེད་ཐུབ་བྱེད་ཐུབ་ཡ་བཟོས་བཞག་དེ་ཡིས་ངའི་བསམ་པ་ད་དེ་དེང་དུས་དང་མཐུན་པའི་གི་ག་ཟེར་རེད། གོམ་པ་ཡག་པོ་ཅིག་རེད་བསམ་གྱི་འདུག་དེ་ཡིན་དུས་དེ་ཏན་ཏན་བོད་ཀྱི་སྐད་ཡིག་གི་ཐོག་ལ་ཡང་རྒྱ་ཆེ་ས་ནས་བསམ་བློ་བཏང་པ་ཡིན་ན་ཕན་ཐོགས་ཡོང་གི་རེད་བསམ་གྱི་འདུག་ཕན་ཐོགས་ཡོང་བ་ཙམ་མ་ཟད་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གྱི་འདུག་འདི་རྒྱུ་མཚན་ག་རེ་ཟེར་ན། འདི་ད་ལྟའི་དུས་ཚོད་ལ་ཡང་ད་འཛམ་བུ་གླིང་སྐད་ཡིག་གཞན་པ་ཁག་ལ་བལྟས་པ་ཡིན་ན་དེ་འདྲའི་གི་འཕྲུལ་ཆས་ཀྱི་ཐོག་ནས་ཡིག་སྒྱུར་བྱེད་ཡ་སྐད་སྒྱུར་བྱེད་ཡ་གི། གནས་ཚད་དེ་ཡག་པོ་སླེབས་ཡོད་རེད། ཨ་ནེ་ལྷག་པར་དུ་དེང་སང་མི་ཚང་མ་ལག་ཐོག་ཁ་པར་བེད་སྤྱོད་གཏང་གི་ཡོད་དུས། ཐ་སྙད་མང་པོ་ཞིག་མིང་ཚིག་མང་པོ་ཞིག་ཕྱི་རྒྱལ་ཕྱི་རྒྱལ་སྐད་ལ་ཕར་ལབ་དགོས་ཀྱི་ཡོད་ནའང་རེད་ཕྱི་རྒྱལ་སྐད་ནས་བོད་སྐད་ལ་ལབ་དགོས་ཀྱི་ཡོད་ནའང། དེ་ནི་ཁ་པར་ཐོག་ནས་བསྒྱུར་ཐུབ་ཀྱི་ཡོད་པ་ཡིན་ན་དེ། སྟབས་བདེ་པོ། ཡོང་གི་རེད་པ། དེ་ཡིན་དུས། ཏན་ཏན་ཕན་ཐོགས་ཡོང་གི་རེད་བསམ་གྱི་འདུག་ལྷག་པར་དུ་ད་ལྟ། ད་ལྟའི་ཡིག་སྒྱུར་གྱི་མ་ལག་དེ་ལ་བལྟས་པ་ཡིན་ན་འདི་ཡི་གེའི་ཚིག་གྲུབ། དབྱིན་ཇིའི་སྐད་ལ་བྲིས་པའི་ཚིག་གྲུབ་དེ་འདྲའི་བོད་ཡིག་ནང་ལ་ཚུར་བསྒྱུར་ཐུབ་ཀྱི་འདུག་དེ་ནི་བོད་ཡིག་ནང་ལ་བྲིས་པ་དེ་འདྲའི་ཕར། དབྱིན་ཇིའི་སྐད་ལ། དེ་མ་ཡིན་པའི་སྐད་ཡིག་གཞན་དག་ལ་ཕར། བསྒྱུར་ཐུབ་ཀྱི་འདུག་ད་རྩ་བའི་ནས་བརྒྱ་ཆ་བརྒྱ། ཡང་དག་པ་དེ་འདྲ་དེ་བསྒྱུར་ཐུབ་ཀྱི་མ་རེད་པ་མ་རེད་དེ་ལས་གང་ན་གང་འཚམ། ཡག་པོ་འགྱུར་གི་འདུག་དེ་ཡིན་དུས་འདི་ཡིས་ཏན་ཏན་བོད་པ་དཀྱུས་མ་ཚོ་ལ་ཡང་ཕན་ཐོགས་ཡོང་གི་རེད་བསམ་གི་འདུག། རྩ་བའི་ད་ལྟའི་མཉེན་ཆས་དེ་ནང་ལ་ཡང་སྡེ་ཚན་འདྲ་བོ་བཞི་འདུག་ག་ཡིག་སྒྱུར་ཨ་ནེ་ད་ག་ནང་བཞིན་འདྲ་པར་ཐོག་ནས་བསྒྱུར་ཡག་དེ་ནས་སྒྲ་གདངས་བསྒྱུར་ཡག་དེ་ནས་གླེང་མོལ་བསྒྱུར་ཡག་བྱས་ནས། སྡེ་ཚན་བཞི་འདུག་བཞི་ཡོད་པའི་ནང་ནས་སྐད་ཡིག་གཞན་དག་སྐད་ཡིག་ད་མང་ཆེ་འདིར་སྐད་ཡིག་ཆེན་པོ་དེ་ཚོ་དཔེར་ན། རྒྱ་མིའི་སྐད་ཡིག་དང་ཧྥ་རན་སི་སྐད་ཡིག་ལ་སོགས་པའི་སི་པེན་སྐད་ཡིག་ལ་སོགས་པའི་སྐད་ཡིག་ཆེ་གྲས་དེ་ཚོ་ཡིན་ན་འདི་གི་སྡེ་ཚན་བཞི་ཆར་ལ་ལས་ཀ་བྱེད་ཀྱི་འདུག་ད་ཡིན་ན་ང་རང་ཚོ་བོད་སྐད་དང་སོག་པོའི་སྐད་ལ་སོགས་པའི་སྐད་ཡིག་ཆུང་ཆུང་མང་པོ་ད་ལྟ་གསར་དུ་བཅུག་པ་དེ་ཚོའི་རིགས་ལ་ཡིན་ན་ཆ་བཞག་པ་ཡིན་ན

ཚུར་གཅིག་ལབ་པ་ཡིན་ན་དེ་བོད་སྐད་ལ་གོ། ཁ་པར་རང་གིས་བསྒྱུར་ཡོང་ཡ་འདྲ་བོ་དེ་ལས་ཀ་དེ་བྱེད་ཀྱི་མི་འདུག་ད་ག་ནང་བཞིན་གླེང་མོལ། མི་གཉིས་ཕར་ཚུར་མཐུད་ནས་རོ་ཁ་པར་བརྒྱུད་ནས་མཐུད་ནས་ཨ་ནི། ངས་བོད་སྐད་ནས་ག་རེ་ལབ་པ་དེ་ཕར་ཕྱི་རྒྱལ་སྐད་ཡིག་དེ་ལ་བསྒྱུར་ཕྱི་རྒྱལ་སྐད་ནས་ག་རེ་ལབ་པ་དེ་བོད་སྐད་ལ་ཚུར་བསྒྱུར་ཡ་དང་གླེང་མོལ་བསྒྱུར་ཡ་འདྲ་བོ། འདི་གི་ཨ་མ་ལག་དེ་ད་ལྟ་བོད་སྐད་ནང་ལ་ལས་ཀ་བྱེད་ཀྱི་མི་འདུག་ད་དེ་མིན་ད་ད་ཡག་པོ་ལས་ཀ་ཡག་པོ་བྱེད། ཇི་སྙེད་ཁག་སྡེ་ཚན་གཉིས་ཡོད་པ་དེ་དང་པོ་དེ་ཡིག་སྒྱུར་རེད། ཡིག་སྒྱུར་དེར་གོང་དུ་ཞུས་པ་ནང་བཞིན་དཔེར་ན་ང་རང་ངས་དབྱིན་ཇིའི་ནང་ལ་ཡི་གེ་ཞིག་བྲིས་པ་ཡིན་ན། མིང་ཚིག་ཡིན་ན་རེད་ཨང་བྱ་ཚིག་ཡིན་ན་རེད་ཨང་ཐ་ན་ཚིག་གྲུབ་ཆ་ཚང་ཞིག་ཡིན་ན་རེད་དེ་གང་ལ་གང་འཚམ་གྱི་ཚུར་བོད་སྐད་ནང་བསྒྱུར་གྱི་འདུག་ཨང། ད་ག་ནང་བཞིན་པར་ད་དཔེར་ཆ་བཞག་ན་ངས་ཡིག་ཆ་རེ་མཐོང་ཡིག་ཆ་དེའི་ནང་ལ་ཡི་གེ་བྲིས་པ་ཚང་མ་ངས་ལག་པས་ཡར་འཇུག་སྒྲིག་བྱེད་དགོས་བྱུང་ན་སུན་པོ་ཡོད་རེད་བ། འོ་ན་ཡིག་ཆ་དེ་པར་བརྒྱབ། ཕྱི་སྐད་ལ་ཡོད་བསྡད་པའི་ཡིག་ཆ་དེ་པར་བརྒྱབ་ནས་ཨ་ནི་དེ་ཚུར་བོད་སྐད་ལ་ཡར་བསྒྱུར་བཅུག་པ་ཡིན་ན། གང་ལ་གང་འཚམ་བསྒྱུར་གྱི་འདུག་འདི་ཡིན་དུས་མ་ལག་དེ་གཉིས་ལས་ཀ་བྱེད་ཀྱི་ཡོད་པ་བཟོ་འདྲ་ཞིག་འདུག།
དེ་ནས་རྒན་ལགས་མཉེན་ཆས་དེའི་ནང་ལ་ཡང་བོད་ཡིག་ནས་སྐད་ཡིག་གཞན་པ་ལ་ཕར་བསྒྱུར་བ་ཡང་རེད། སྐད་ཡིག་གཞན་པ་ནས་བོད་ཡིག་ལ་ཚུར་བསྒྱུར་སྟངས་དང། མཇུག་གི་སྤུས་ཚད་འདྲ་བོ་དེ་ག་འདྲ་འདྲ་བོ་ཞིག་ཆགས་འདུག་དགོངས་ཀྱི་འདུག། སྤུས་ཚད་ཀྱི་ཐོག་ནས་བཤད་པ་ཡིན་ན། དེའི་ཐ་སྙད་མང་པོ་ཞིག་ཅིག་ཡང་ད། རྒྱ་ནག་གི་ད་བཙན་དབང་འོག་ལ་ཡ་ང་རང་ཚོས་ད་ལྟ་བེད་སྤྱོད་བཏང་བསྡད་ཡག་གི་ཐ་སྙད་རིགས་ཡོད་རེད་བ་དེ་ཚོ་ཤུགས་ཆེན་པོ་སླེབས་ཀྱི་འདུག་དཔེར་ཆ་བཞག་པ་ཡིན་ན་ཅིག་ལས་ཁུངས་དེའི་མིང Company ཟེར་རྒྱུ་ཚོ་ལ་ཀུང་སི་ལབ་ཡ་བཟོ་འདྲ་དང། ཨ་ནི Chairman ཟེར་རྒྱུ་ཚོ་ཚོ་ལ་ཡ་ཀྲུའུ་ཞི་ལབ་ཡ་བཟོ་འདྲ་དང། ཨ་བ་དེ་ལ་སོགས་པའི་གི་ཅིག་བོད་ནང་ལ་ཡ་རྒྱ་ནག་གི་བཙན་དབང་འོག་ལ་ཡ་བེད་སྤྱོད་བཏང་དགོས་ཡ་གི་ཐ་སྙད་དེ་ཚོའི་རིགས་དེ་ཤུགས་ཆེན་པོ་སླེབས་ཀྱི་འདུག་ཨ་ད་ག་ནང་བཞིན་ཨ། དེ་ཏག་ཏག་མ་བསྡད་པ་ད་ལྟ་སྒྱུར་བའི་སྐབས་དུས་ལ་ཡ། བོད་སྐད་ནང་བྲིས་པ་མང་པོ་ཅིག་དབྱིན་ཇིའི་སྐད་ནང་ཏག་ཏག་ཁྱོན་ནས་མ་བསྡད་པར་སྒྱུར་འགྲོ་ཡ་འདྲ་བོ་འདུག་ད་དེ་ག་ནང་བཞིན་དབྱིན་ཇི་ལ་སོགས་པའི་ནང་བྲིས་པ་དེ་བོད་སྐད་ནང་ཚུར་སྒྱུར་དུས། ཁྱོན་ནས་ཏག་ཏག་མ་བསྡད་པ་དེ་འདྲ་མང་པོ་ཡོང་གི་འདུག་ད་ཡིན་ན་འདི་ཡོང་ཡོང་ཡ་དེ་ཆོས་ཉིད་འདྲ་བོ་རེད་སྔོན་མ་དང་པོ་དེ་འདྲ་དཔེ་ན་དབྱིན་ཇི་དང། སྐད་ཡིག་གཞན་དག་དེ་ཚོའི་བར་དུ་ལ་འཕྲུལ་འཁོར་སྒྱུར་ཡག་ཐུགས་སུ་བཏགས་པའི་སྐབས་དུས་ལ། དང་པོ་དེ་འདྲའི་རང་རེ་ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་ནས་ལོ་རིམ་སོང་གི་ཡར་རྒྱས་དང་མང་ཚོགས་ཀྱི་བསམ་འཆར་བཏོན། འདི་འདྲ་བྱས་ནས་ག་ལེ་ག་ལེ་ག་ལེ་ཁོ་ལམ་ཁ་ཆགས་ནས་ཡར་རྒྱས་འགྲོ་གི་འདུག་ཨ། དེ་ཡིན་དུས་དེ་ད་ལྟ་ཐོན་པ་དང་པོ་རེད་འདི་ནི། གོམ་པ་དང་པོ་དེ་གལ་ཆེན་པོ་རེད། དེ་ག་རྨང་གཞིའི་ཐོག་ལ་ཡང་ཅིག་ད་ལྟ་ཡང་མ་དག་པ་མང་པོ་ཞིག་ཡོང་གི་ཡོད་དུས། རིམ་པས་རིམ་པས་ཡར་རྒྱས་ཡོང་གི་རེད་བསམ་གྱི་འདུག། ཨོ་ད་རྩ་བའི་གང་ལྟར་དེ་འདྲའི་གཅིག། མ་ལག་དེ་འདྲའི་གཅིག་བྱུང་བ་དེ་ག་རང་ཡང་དགའ་འོས་པ་ཞིག་རེད། ཨོ་དེ་བསམ་གྱི་འདུག།
ད་ལྟའི་ཆར་དྲ་ཐོག་དུ་ཨ་ནི་མཉེན་ཆས་ཐོག་ནས་བོད་ཡིག་ཡིག་སྒྱུར་དྲ་ལ་འཕྲེང་པོ་ཡོད་པ་དེ་ཚོ་ནང་མང་ཆེ་བ་ཡི་གེ་སྦྱོར་སྟངས་དང་ཚིག་བེད་སྤྱོད་གཏོང་སྟངས་དེ། ད་ལྟ་ཡི་བོད་ནང་གི་བོད་ཡིག་མིང་ཚིག་བེད་སྤྱོད་གཏོང་སྟངས་དེ་ཆགས་ཀྱི་འདུག་དེའི་ཐོག་ལ་ཡང་རྒན་ལགས་དགོངས་ཚུལ་འགྲོ་གི་ག་རེ་འགྲོ་གི་ཡོད་ན།
ཨོ་ད་ད་ལྟ། རྩ་བའི་ད་ག་ཟེར་རེད། བོད་སྐད་ཡིག་གི་བཤད་པའི་སྐབས་དུས་ལ་ཡ་འདི་གང་ལ་གང་འཚམ་གྱི་གཞི་རྒྱ་ཆེན་པོ་རེད་བོད་བོད་ནང་ལོགས་ཙམ་མ་ཡིན་པ། དཔེར་ན། རྒྱ་གར་ནང་ལས། ལ་དྭགས་དང་ཁུ་ནུ་དང་གར་ཤ་དང། སྤི་ཏི།

མི་འབོར་ཐོག་ནས་བཤད་པས་ན་བོད་སྐད་ཡིག་བེད་སྤྱོད་གཏོང་མཁན་མི་འབོར་མང་ཤོས་དེ་ད་ལྟ་དེ་ག་རང་བོད་ནང་ན་ཡོད་རེད། དེ་ཡིན་དུས་ག་ཚོད་ཐུབ་ཐུབ་ཀྱིས་བོད་ནང་གི་ཐ་སྙད་དང་མིང་ཚིག་བེད་སྤྱོད་གཏོང་ཡག་དེ་ཚོ་ལ་བསྟུན་ཐུབ་པས་ན་དེ་ཚོད་ཀྱིས་ང་ཚོ་གཅིག་སྐད་ཡིག་གི་ཐོག་ནས་ག་ཟེར་རེད་ཁྱད་པར་ཆེན་པོ་མ་ཕྱིན་པ་བྱས་ནས་གོ་བརྡ་སྤྲད་པའི་སྒང་ལ་ཡ་མུ་མཐུད་ནས་མི་རབས་ནས་མི་རབས་གོ་བརྡ་འཕྲོད་པོ། འཕྲོད་པའི་ཐོག་ནས་འགྲོ་ཐུབ་ཡག་གི་ལམ་ཁ་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་རེད་དེ་ད་ལྟ་འདི། ད་ལྟ་ཡིག་སྒྱུར་གྱི་མ་ལག་དེ་ཚོ་མང་པོ་གཅིག་ནང་ལ་ཡང། རྦད་དེ་ཡང་ཧམ་སྒྱུར་འདྲ་བོ་ཅིག། བྱས་ནས་རེད་པ་བོད་སྐད་ད་སྤྱིར་བོད་ནང་ལ་ཡང། རྒྱ་ནག་གི་བཙན་དབང་རང་འོག་ནས་དེ་འདྲའི་བེད་སྤྱོད་མ་བཏང་རང་བཏང་བྱུང་བ་མ་གཏོགས་དེ་ཚོ་བོད་པ་རང་གི་ཐ་སྙད་མིན་པ་མང་པོ་ཞིག་ཡོད་རེད། དེ་ཚོ་ད་ལྟ་ཡིག་སྒྱུར་མཉེན་ཆས་ནང་ལ་ཡ་དེ་ཡང། ཁུ། ཡག་པོ་མི་འདུག་དེ་ལས་ཉུང་མཐའ་ལ་ཁོ་གཅིག་ག་ཟེར་རེད། གདམ་ག། རེད། དེ། གདམ་ག་མ་འདྲ་བ་འདྲ་བོ་ཞིག། འདི་ཁོ་རང་ཚོ་ཡིག་རྒྱུགས་མཉེན་ཆས་གཞན་པ་དེ་ཚོའི་ནང་ལ་ཡོད་རེད། དཔེ་ཆ་བཞག་པ་ཡིན་ན་ཀྲུའུ་ཞི་ཟེར་ཡ་འདྲ་བོ་ཧྲུའུ་ཅི་ཟེར་ཡ་འདྲ་བོ། ཤང་ཟེར་ཡ་འདྲ་བོ། ཆུའུ་ཟེར་ཡ་འདྲ་བོ། དེ་ཚོའི་གི་ཐ་སྙད་དེ་ཚོ་ལས་ཀྱང་ང་ཚོ་བོད་ཚིག་རང་ཡང། ཚོགས་གཙོ་ཟེར་ཡག་རེད་པ་ཨ་ནི་ད་ག་ནང་བཞིན་སྡེ་པ་ཟེར་ཡག་རེད་པ་དེ་འདྲ་ཡོད་རེད་པ། འདི་ཚོའི་ཐ་སྙད་དེ་ཚོ། ལྷན་ཐབས་སུ་རེད་དམ་ག་ལ་ཡ། བཀོད་ཐུབ་ན་ཡག་པོ་འདུག་བ། དེ་འདྲས་མ་གཏོགས་ཡང་བོད་ཀྱི་བོད་ནང་ལ་ཡ་བཙན་དབང་འོག་ནས་བེད་སྤྱོད་གཏང་གི་ཡོད་པའི་ཐ་སྙད་དེ་ཚོ། ཨ་ནི་དེ་འདྲའི་རང་གི་བརྒྱ་ཆ་བརྒྱ་ཡིན་ཤག་ཅིག་ནས་བཀོད་ཡོང་གི་ཡིན་ན། ཨ་ནི་རང་དབང་ལུང་པར་ཡོད་དུས་དཔེར་ན། འབྲུག་འབྲས་ལྗོངས་ཁུ་ནུ་གར་ཞ་ཨ་ནི་ད་ག་ནང་བཞིན་བོད་པ་བཙན་བྱོལ་བ། ཨ་ནི་དེ་ཚོའི་ནང་ལ་ཐ་སྙད་དེ་ཚོ་སླེབས་དུས་གོ་རྒྱུ་ཁྱོན་ནས་མེད་པ་ཆགས་འགྲོ་གི་རེད་པ་འོ་འདི་དཀའ་ངལ་རེད་བསམ་གི་འདུག།
འོ་དེ་ནས་དགེ་ལགས་ད་ལྟ་དགེ་ལགས་ཀྱིས་གོང་ལ་ཡ། ཡིག་སྒྱུར་གྱི་མཉེན་ཆས་དེ་ཚོ་ནང་ལ་ཡང་རྒྱ་ནག་གི་བོད་ཡིག་གི་ཚིག་བེད་སྤྱོད་བཏང་སྟེ་དེ་ཚོ་ཡོང་བསྡད་ན་དེ་ད་ལྟ་འགྲིག་གི་མི་འདུག་གསུངས་སོང། ཨ་ནི། ཡིག་སྒྱུར་གྱི་མཉེན་ཆས་དེ་ཚོ་ནང་ལ་ཡང་ད་བོད་པ་རང་གི་བོད་ཡིག་འབྲི་སྟངས་ཀྱི་ཐོག་ནས་ཚིག་དེ་ཚོ་ཡོང་བ་ལ་ཨ་ནི་ཀྱིས་ང་ཚོ་གི་ཐབས་ཤེས་འདྲ་བོ་དག་གིས་ག་རེ་བྱེད་དགོས་རེད་དགོངས་ཀྱི་ཡོད་ན།

ཚོང་བརྒྱབ་པའི་ཁར་ལུང་པ་དེ་ཚོ་ཕྱུག་ལོས་ག་ཚོད་ཡོད་མེད་རེད་པ། དེ་ཚོ་ཚོང་འབྲེལ་གྱི་ཐོག་ལ་ཁོ་རང་ཚོ་ལ་ཡོང་སྒོ་ག་ཚོད་ཡོད་མེད་དེ་འདྲ་ལྟ་གི་འདུག་ཨ། དེ་འདུག་དེ་འདྲས་ཀྱི་ལུང་པ་ཕྱུག་པོ་ཡིན་པས་ན་མི་འབོར་ཞེ་དྲག་མེད་པས་ན་ཁོ་ཚོས་དོ་སྣང་ཆེན་པོ། ཡང་ལུང་པ་ཧ་ལས་པའི་ཕྱུག་པོ་མེད་ནས་ལ་ཡང་མི་འབོར། ཆེན་པོ་ཡོད་པས་ན་སྐད་ཡིག་དེ་བེད་སྤྱོད་གཏང་མཁན་གྱི་མི་འབོར་ཆེན་པོ་ཡོད་ན་ཡང་འདི་ལ་དོ་སྣང་ཆེན་པོ་བྱེད་ཀྱི་འདུག། ཡང་ལུང་པ་ཁ་ཤས་ནང་ལ་མི་འབོར་ཞེ་དྲག་ཆེན་པོ་བྱས་ཨ་ནི་སྐད་ཡིག་གཉིས་དཔེར་ན་ལུང་པ་ཁོ་རང་སྐད་ཡིག་ཞེ་དྲག་དབྱིན་ཇི་ཤུགས་ཆེན་པོ་བེད་སྤྱོད་གཏང་གི་ཡོད་པས་ན། ཨ་ནི་ཡང་འདིའི་ཡིག་སྒྱུར་རིགས་དེ་བཞུར་བཞུར་ཅིག་ཁོང་ཚོས་དོ་སྣང་ཆེན་པོ་བྱེད་ཀྱི་མི་འདུག་ད་ལྟའི་སྤྱི་ཡོངས་གྲོགས་བྱེད་པ། འོ་དེ་འདྲ་བྱེད་ད་ང་ཚོ་བོད་པ་འདྲ་བོ་ཅིག་ཡིན་ན་མི་འབོར་གྱི་ཐོག་ནས་ང་ཚོ་ཉུང་ཉུང་ཨ་ནི་དཔལ་འབྱོར་གྱི་ཐོག་ནས་ཚོང་དེ་འདྲའི་ཐོག་ལ་ཁོང་ཚོས་དེའི་ཐོག་ལས་ཀ་བྱས་ན་ཞུ་གཅིག་གིས་ཁོང་ཚོ་ལ་ཡ་ཁེ་དང་གྱོང་གཉིས་ཆ་ཡོང་ཡ་ཁེ་མེད་བལྟས་པར་བྱེད་པ་དེ་འདྲས་རེད་དེ་ལ་ཡང་ཁོ་ཁོ་རང་ཁོ་རང་གི་ཁེ་ལས་ཚན་པ་དེ་ཚོའི་སྐད་ཡིག་དང་ཡིག་སྒྱུར་དེ་འདྲའི་མཉེན་ཆས་བཟོ་ཡག་གི་སྡེ་ཚན་ནང་ལ་ལུང་པ་ཕྱུག་པོ་གཅིག་པུར་དོ་སྣང་བྱས་ནས་ཨ་ནི་སྐད་ཡིག་ཆུང་ཆུང་ཚང་མ་སྣང་མེད་བཏང་བསྡད་པའི་ནི་ལས་ཁོ་ཚོ་ལ་དཀའ་ངལ་ཞིག་འཕྲད་ཀྱི་འདུག་ག་རེ་ཟེར་ན་སྐད་ཡིག་ཆུང་ཆུང་མང་པོ་ཅིག་རྩ་སྟོངས་འགྲོ་གི་ཡོད་དུས་འོ་དེ་ཡིན་དུས་ད་ང་ཚོ། ངོས་ནས་ག་རེ་བྱེད་འདོད་ཡོད་རེད་ཟེར་ན། གཅིག་ཚོགས་པ་དང་ང་རང་ཚོ་གཞུང་འབྲེལ་གྱི་ལས་ཁུངས་དེ་ཚོའི་འབྲེལ་ཡོད་ཚན་པ། དེ་འབྲེལ་གྱི་ཚན་པ་དེ་ཚོ་ལ་ཡང་འབྲེལ་ཡོད་མི་སྣ་ཐུག་ནས་སྐད་ཆ་བཤད་ཡག་དང་འབྲེལ་བ་བཟོ་ཡག་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲས་བཟོས་ནས་དེ་ཚོའི་ནང་གི་འབྲེལ་ཡོད་མི་སྣ་དེ་ཚོ་དང་ཐུག་ནས་ཨ་ནི་ལས་ཀ་བྱེད་ཐུབ་པ་ཡིན་ན་ཨ་ནི། གཅིག་ངོས་ནས་བོད་པ་རང་གི་སྲོལ་རྒྱུན་གྱི་ཐ་སྙད་དང་བོད་པ་རང་གི་ཐ་སྙད་ད་ཚད་དང་ལྡན་པ་དེ་ཚོ་དུས་ཚོད་ནང་ལ་སླེབས་ཐུབ་ཡ་ཁྱད་པར་ཡོང་དགོས་རེད་པ། དེ་མིན་ན་དེ་ཁོ་རང་སྤྱི་ཁོག་གི་ད་ལྟ་ཁེ་ལས་རང་གི་ལག་པ་ལ་བཞག་བཞག་ན་ཁོ་ཚོས་ཀྱི་ལས་ཀ་སྟབས་ག་རེ་བདེ་ཡོད་ན་དེ་བྱས་བྱེད་ཀྱི་རེད་པ་དེ་ཡིན་དུས་དཔེར་ན་འབྲེལ་བ་རེ་བ་བྱེད་ཀྱི་མིན་ནས་རྒྱ་ནག་བོད་ཀྱི་སྐད་ཡིག་དང། ཡིག་སྒྱུར་དང་དེ་འབྲེལ་གྱི་སྡེ་ཚན་བཅས་ལ་འབྲེལ་བ་བྱས། དེ་འབྲེལ་གཅིག་ནི། ཨ་ནི། བོད་ཀྱི་ས་ཁུལ་གྱི་དེ་འབྲེལ་གྱི་ལས་ཀ་བྱེད་མཁན་གྱི་སྡེ་ཚན་བཅས་ལ་འབྲེལ་བ་བྱས་ནས། དེ་ནི། ཐ་སྙད་དེ་ཚོ་དེ་འདྲས་བཅུག་འགྲོ་དགོས་རེད། དེ་ཡིན་དུས་ང་རང་ཚོས་ཀྱི། ག་རེ་ཟེར་དགོས་རེད། ཁོང་ཚོ་ལ་ཕར་འབྲེལ་བ་བྱས་དེ་གལ་ཆེན་པོ་རེད་བསམ་གྱི་འདུག་ལྷག་པར་དུ་མ་འོངས་པ་ལ་ཡང་དང་དུས་ཚོད་ཐོག་ལ་ཡང་རྒྱ་ཆེའི་སློབ་ཕྲུག་པ་ཚོས་དེ་བེད་སྤྱོད་བཏང་མཁན་ཚོས་ཀྱི། འབྲེལ་ཡོད་ལ་ཡང་བསམ་འཆར་བཤད་དེ་གལ་ཆེན་པོ་རེད། ཐ་སྙད་དེ་ཚོའི་ཐོག་ལ་འགྲིག་གི་འདུག་དེ་ལ་འགྲིག་གི་མི་འདུག་ཟེར་ནས་བསམ་འཆར་བཏོན་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག།
དེ་ནས་ད་ལྟའི་ཆ་ལ་ཡང་འཛམ་བུ་གླིང་གི་དྲ་ཚིགས་སྐད་གྲགས་ཆེ་ཤོས Google གི་ཡིག་སྒྱུར་ནང་ལ་ཡང། སྐད་ཡིག་བརྒྱ་དང་བཅུ་མེད་དགུ་ཙམ་གྱི་ཕར་ཚུར་བསྒྱུར་ཐུབ་གི་འདུག་ད་ཡིན་ནའི་བོད་ཡིག་དེ་ད་དུང་ཡང Google གི་ཡིག་སྒྱུར་ཐོག་ལེགས་འགྲུབ་བྱུང་ཡོད་མ་རེད་ཨ་ནི་དེའི་ཐད་ལ་ཤུགས་སྣོན་རྒྱག་དགོས་པ་དེ་གལ་ཆེན་པོ་ཅིག་གཟིགས་ཀྱི་ཡོད་དམ་མེད་ན། ཨ་ནི་གཙོ་བོ Google གི་ཡིག་སྒྱུར་ནང་ལ་ཨ་ནི་བོད་ཡིག་དེ་སླེབས་ཐུབ་པ་ལ། ག་རེ་བྱེད་དགོས་ཀྱི་རེད་ཨ་ནི་སུ་ཡིས་བྱེད་དགོས་ཀྱི་རེད་དགོངས་ཀྱི་ཡོད་ན། ད Google ཡིན་ན་ད། གཙོ་བོ་དེ་ད་ཚོང་རང་ལ་བསམ་རོ་ད་འགལ་བ་དཔལ་འབྱོར་རང་ལ་བསམ་རོ། དེ་ཡིན་དུས་གཙོ་བོ་ད། མི་འབོར་མང་ཉུང། ཨ་ནི་དེ་ཚོའི་དཔལ་འབྱོར་གྱི་གནས་སྟངས། ཨ་ནེ་འདི་ཚོའི་ས་ཁུལ་ལ་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་དེ་ཚོ་ག་ཚོད་ཅིག་འགྲོ་གི་ཡོད་མེད་དེ་འདྲའི་ཐོག་ནས་ཁོ་རང་ཚོའི་གི་ཡིག་སྒྱུར་མཉེན་ཆས་དེ་བཟོས་པ་ཡིན་ན་ཨ་ནེ་འདི་དག་བེད་སྤྱོད་ག་ཚོད་ཅིག་བྱུང་གི་ཡོད་མེད་ད་དེ་ལྟ་གི་ཡོད་རེད་བ། འདི་ཡིན་དུས Google གི་ནང་ལ་ཡ་བོད་ཡིག་སླེབས་མ་སླེབས་འགན་འཁྱེར་ཡ་རང་དེ་ད Google ཁོ་རང་ཚོས་འཁྱེར་དགོས་རེད། དེ་མ་གཏོགས་ང་ཚོ་བོད་པས་ང་ཚོ་བོད་པའི་དེ་སྐད་ཡིག་ཡིན་ཙང་དང་བླངས་ཐོག་ནས་ཁོ་ཚོས་དེ་ནང་ལ་བཟོ་བར་འགྲོ་ས་དེ་འདྲ་དེ་ཡོད་མ་རེད། ད་ཡིན་ན་ཡང་འདི་ཕྱོགས་གཞན་དག་ཅིག་ནས་ང་རང་ཚོ་བོད་པ་ཨན་བོད་པའི་གི་འབྲེལ་ཡོད་ལས་ཁུངས་དང་སྡེ་ཚན་འདི་ཚོས་དེ་ཚོའི་ནང་ལ་གོ་སྐབས་ག་ཚོད་ཡོད་མེད་བསམ་འཆར་བཏོན་ས་ག་འདྲ་ཡོད་མེད་རེ་འདུན་བཏོན་ས་ག་འདྲ་ཡོད་མེད་དེ་ཚོ་ད་དེ་ཡི་གོ་སྐབས་ཏན་ཏན་ཡོད་རེད་པ་བྱས་ཙང་འདི་འདྲའི་རིགས་དེ་གླེང་དགོས་རེད་བསམ་གྱི་འདུག་གོ་སྐབས་དཔེར་ཆ་བཞག་པ་ཡིན་ན Google ནམ་རྒྱུན་ཁོ་རང་ཚོ་གི་ག་རེ་ཟེར་དགོས་རེད་མཉེན་ཆས་དང་དེ་ནས་ཐོན་རྫས་དེ་ཚོ་བཟོས་ནས་ཅིག་རྒྱལ་སྤྱིའི་ནང་ལ་ཡང་སྐད་ཡིག་དང་རིག་གཞུང་དང་ཁོར་ཡུག་ལ་སོགས་པའི་ཐོག་ལ་ཡང་ཕན་ཐོགས་མང་པོ་བྱས་པའི་སྐོར་སྙན་ཐོ་གྲོགས་མང་པོ་བཏོན་གྱི་ཡོད་རེད་འདི་ལ་ཡང་སྤྱི་ཚོགས་ནང་དྲི་བ་མང་པོ་ཡང་སླེབས་ཡོད་རེད་བྱས་ཙང་དེ་ཚོའི་གནས་ཚུལ་གླེང་སློང་ཡོང་བའི་སྐབས་དུས་ལ་ཡང་ང་རང་ཚོའི་གནས་ཚུལ་མཉམ་དུ་གླེང་སློང་ཐུབ་ཐབས་དང་ད་ག་ནང་བཞིན་དེ་ཚོའི་ནང་སྲིད་སྡེ་ཚན་མང་པོ་ཡོད་རེད་བ་དེ་ཡིན་དུས་འབྲེལ་ཡོད་ཀྱི་སྡེ་ཚན་གྱི་མི་སྣ་དེ་ཚོ་ཅིག་འབྲེལ་བ་བྱས་ནས་ངོ་ཤེས་ཐབས་བྱེད་ཡ་དེ་ཚོའི་རིགས་དེ་གལ་ཆེན་པོ་རེད་བསམ་གྱི་འདུག་རྩ་བའི་དེའི་ནང་ལ་ཡང་གང་ལྟར་བོད་ཡིག།